ད་གཉིས་པ་རང་ལུགས་ལ་མྱང་འདས་ཐོབ་པར་བསྟན་པ་ཟེར་འདི་ལ་ས་བཅད་གཉིས་བྱས། རང་བཞིན་མེད་པའི་ལྟ་བ་གོམས་པར་བྱ་བ་ལ་བརྟེན་ནས་མྱང་འདས་ཐོབ་པར་འཐད་པ་བྱས། འགོག་པ་དེ་སྒྱུ་མ་ལྟ་བུར་བསྟན་པའོ་ཟེར་ས་བཅད་གཉིས་བྱས་དང་པོ་འདི་ལ་གཉིས། མྱང་འདས་མངོན་དུ་བྱ་བའི་དུས་སུ་བྱས། ཨེ་ནི་ཆོས་ཉིད་རྟོགས་པའི་ཡེ་ཤེས་ལ་ངོ་བོས་བྱས་པའི་དབྱེ་བ་མེད་པར་བསྟན་པའོ་ཟེར་ས་བཅད་གཉིས་བྱས་ཏེ་དང་པོ་འདི་ལ། ཨེ་ནི། རྩ་བ་བྱས་ན་མ་རིག་རྐྱེན་གྱིས་བྱུང་བ་ལ་ཡང་དག་ཡེ་ཤེས་ཀྱིས་གཟིགས་ནས། སྐྱེ་བ་དང་ནི་འགག་པའང་རུང་འགའ་ཡང་དམིགས་པར་མི་འགྱུར་རོ། དེ་ཉིད་མཐོང་ཆོས་མྱ་ངན་ལས་འདས་ཤིང་བྱ་བ་བྱས་པ་ཡང་ཡིན་ཟེར་འོ་འདུག་ཟེར། བྱས་ནས། ད་འདི། ད་དོན་དག་བྱས་ན་ག་རེ་གསུང་གི་ཡོད་རེད་ཟེར་ལབ་ཡོད་ན། མ་རིག་རྐྱེན་གྱིས་བྱུང་བ་ལ་ཡང་དག་ཡེ་ཤེས་ཀྱིས་གཟིགས་ནས། སྐྱེ་བ་དང་ནི་འགག་པའང་རུང་འགའ་ཡང་དམིགས་པར་མི་འགྱུར་རོ་ཟེར་འདི་གསུངས་སོ། འདི་ག་རེ་གསུང་གི་རེད་ཟེར་ལབ་ཡོད་ན། མ་རིག་རྐྱེན་གྱིས་བྱུང་བ་ལ་ཟེར་དེ། མ་རིག་པའི་རྐྱེན་གྱིས་བྱུང་བའི། ཨ་ནི་འདུ་བྱེད་ལ་སོགས་པའི་ཡན་ལག་ཕྱི་མ་རྣམས་ཆོས་ཅན་ཟེར་བྱས་ནས། ཆོས་ཅན་སྟོན་གནང་གི་ཡོད་རེད་ད་གང་ལྟར་རྟེན་འབྲེལ་ཡན་ལག་བཅུ་གཉིས་ཡོད་རེད་བ། རྟེན་འབྲེལ་ཡན་ལག་བཅུ་གཉིས་བྱས་དུས་གང་ལྟར་དང་པོ་དེ་མ་རིག་པ་རེད་དེ་ཡིན་དུས་མ་རིག་པའི་རྐྱེན་གྱིས་ཨ་ནི་བྱུང་བའི་ག་རེ་ཟེར་ན་འདུ་བྱེད། འདུ་བྱེད་ཀྱི་རྟེན་འབྲེལ་རྣམ་ཤེས་ཀྱི་རྟེན་འབྲེལ་ཟེར་ཡོད་རེད་བ། བྱས་ཙང་ཀའི་རྟེན་འབྲེལ་གྱི་ཡན་ལག་ཕྱི་མ་རྣམས་ཆོས་ཅན་ཟེར་བྱས། ད། རང་བཞིན་གྱིས་གྲུབ་པ་བཀག་གི་ཡོད་རེད་རང་བཞིན་གྱིས་མ་གྲུབ་སྟེ་ཟེར་བྱས། ད་མ་གྲུབ་པའི་རྒྱུ་མཚན་ལ་ག་རེ་བཀོད་པ་རེད་ལབ་ན་ཡང་དག་ཡེ་ཤེས་ཀྱིས་གཟིགས་ནས་ཟེར་བྱས། ཨ་ནི་རྐང་པ་ཕྱི་མ་གསུམ་དེ་བཀོད་པ་རེད་ག་རེ་ཟེར་ན་རང་བཞིན་གྱིས་གྲུབ་ན། ཡང་དག་པའི་ཡེ་ཤེས་དེས། ཡང་དག་ཡེ་ཤེས་ཀྱིས་གཟིགས་ནས་བྱས་སོང་བ། རང་བཞིན་གྱིས་གྲུབ་ན་ཡང་དག་པའི་ཡེ་ཤེས་དེ་དེ་ཁོ་ན་ཉིད་མངོན་སུམ་དུ་གཟིགས་པའི་གཟིགས་ངོར་གཟིགས་དགོས་པ་ལས་ཡང་དག་ཡེ་ཤེས་ཀྱིས་གཟིགས་ནས་ཞེས་བྱས་སོ། གཟིགས་དགོས་པ་ལས། ཨེ་ནི། ཡེ་ཤེས་དེ་དེ་ཁོ་ན་ཉིད་གཟིགས་པའི་གཟིགས་ངོར་བྱས། སྐྱེ་བ་དང་ནི་འགག་པའང་རུང་སྐྱེ་བ་དང་ནི་འགག་པའང་རུང་བྱས་སོང་བ། འོ་བྱས་འགག་པའང་རུང། ཨ་ནི་གཅིག་གིས་ཀུན་རྫོབ་པའི་ཆོས་འགའ་ཡང་དམིགས་པར་མི་འགྱུར་བའི་ཕྱིར། ཏག་ཏག་འགྲིག་སོང་བ་སྐྱེ་བ་དང་ནི་འགག་པའང་རུང་འགའ་ཡང་དམིགས་པར་མི་འགྱུར་རོ། འོ་འདི་འགྲིག་སོང་བ་ཨ་དོན་དག་ཟེར་ན་དེ་ག་རེད་བ་ག་རེ་ཟེར་ན། ང་རང་ཚོས་ཆོས་ཅན་ག་རེ་ཁྱེར་ནའང་ད་ད་ལྟ་འདི་རྟེན་འབྲེལ་ཡན་ལག་བཅུ་གཉིས་ཆོས་ཅན་ལ་ཁྱེར་གནང་འདུག་བ་གཞན་པ་མྱུ་གུ་འདྲ་བོ་ཆོས་ཅན་ལ་ཁྱེར་བ་ཡིན་ན་ཡང་མྱུ་གུ་ཆོས་ཅན་རང་བཞིན་གྱིས་མ་གྲུབ་སྟེ། རང་བཞིན་གྱིས་གྲུབ་ན་འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་དེ་ཁོ་ན་ཉིད་གཟིགས་པའི་གཟིགས་ངོར་གྲུབ་དགོས་པ་ལས་འཕགས་པའི་མཉམ་གཞག་ཡེ་ཤེས་ཀྱིས་དེ་ཁོ་ན་ཉིད་གཟིགས་པའི་གཟིགས་ངོར་མ་གྲུབ་པའི་ཕྱིར་ཟེར་དོན་དག་ཟེར་ན་དེ་ག་རང་ཆགས་དེ་རེད་བ་ད་འདི། གོ་བདེའི་རྫས་གང་ཞེ་ན། ཚིག་མང་པོ་འགྲོ་བ་བྱུང་དེ་རེད་བ་གཞན་མ་མདོར་བསྡུ་ན། གཅིག་གི་རེད་བ་རྟེན་འབྲེལ་ཡན་ལག་བཅུ་གཉིས་ཏེ་ཆོས་ཅན་ཁྱོད་རང་བཞིན་གྱིས་མ་གྲུབ་སྟེ། རང་བཞིན་གྱིས་གྲུབ་ན་ཡང་དག་པའི་ཡེ་ཤེས་གསུང་ཡོང་དུས། ཨེ་ནས་གཅིག་གི་རེད་བ་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་ཀྱིས་དེ་ཁོ་ན་ཉིད་གཟིགས་པའི་གཟིགས་ངོར་གཟིགས་དགོས་པ་ལས། སྟོང་ཉིད་མངོན་སུམ་དུ་རྟོགས་པའི་ཡེ་ཤེས་ཀྱི་དེ་ཀྱིས་དེ་ཁོ་ན་ཉིད་གཟིགས་པའི་གཟིགས་ངོར་སྐྱེ་བ་དང་འགག་པའང་བྱེད་རུང་བ། ཨེ་ནས་གཅིག་གིས་ཀུན་རྫོབ་པའི་ཆོས་འགའ་ཡང་དམིགས་པར་མི་འགྱུར་བའི་ཕྱིར་མ་གཟིགས་པའི་ཕྱིར་ཟེར་འོ་འདུག་སེ་གྲུབ་ན་ཡང་དེ་རེད། ད་དེ་ནས་ཚིག་རྐང་ཕྱི་མ་གཉིས་ཀྱི་བསྡུ་བ་དེ་ཉིད་མཐོང་ཆོས་མྱ་ངན་ལས་འདས་ཤིང་བྱ་བའང་བྱས་པ་ཡིན་ཟེར་གསུངས་སོ། འོ་འདི་ག་རེ་འཐད་གསུང་གི་ཡོད་རེད་ཟེར་ལབ་ན། ད་གོང་ལ་རང་བཞིན་གྱིས་མ་གྲུབ་པ་གཏན་ལ་ཕབ་གནང་སོང། ཚིག་རྐང་དང་པོ་གཉིས་པོ་དང་པོ་བཞི་བོ་དེ་གི། ད། རང་བཞིན་གྱིས་མ་གྲུབ་པ་འདི་ལ་ག་རེ་འཐད་ཀྱི་རེད་ཟེར་ལབ་ཡིན་ན། མྱང་འདས་འཐད་ཀྱི་རེད་ཨ་ནི་བྱེད་ཀྱི་རེད་བ་བྱ་བ་བྱས་པའི་རྣམ་གཞག་དེ་འཐད་ཀྱི་རེད། འོ་འདུག་སེ་སྟོན་གནང་གི་ཡོད་རེད་བྱས་ནས་ད་ག་འདྲེ་ཟེར་གསུང་གནང་གི་ཡོད་རེད་ཟེར་ལབ་ན། དེ་ཉིད་མཐོང་ཆོས་མྱ་ངན་འདས། མྱ་ངན་ལས་འདས་ཤིང་བྱ་བ་བྱས་པ་ཡིན། ད་འདི་ལ་ཅི་དང། ག་རེ་ཟེར་ན་མིན་ན། དེ་ཉིད་མཐོང་ཆོས་མྱ་ངན་འདས་འདས་ཤིང་བྱ་བ་བྱས་པ་ཡིན་གསུང་ཡས་འདྲའོ། ཡང་འགྲེལ་པའི་ནང་ལ་ཏོག་ཙམ་འདི་མི་འདྲ་བ་འདུག་སེ་གསུངས་གནང་འདུག་གང་དག་ག་རེ་ཡིན་ནམ་མིན་ན། འདི་ཡི། རྩ་བ་འདི་ལ། འདི་བྱས་ན་ཡག་ག་མེད་འགྲོ་བསམ་གྱི་འདུག་དེ་ཉིད་མཐོང་ཆོས་མྱ་ངན་ལས་འདས་ཤིང་བྱ་བ་བྱས་པ་ཡང་ཡིན། འོ་འདུག་སེ་ལབ་པ་ཡིན་ན། བྱེད་ཀྱི་རེད་བ་སྟབས་བདེ་པོ་དག་མཐོང་བསྡད་ཀྱི་འདུག་འདུག་སེ་རེད། གང་ལྟར་དེས་ད་ག་རེ་སྒྲུབ་ཀྱི་རེད་ལབ་ན་རང་བཞིན་གྱིས་མ་གྲུབ་པ་ལ་མྱང་འདས་མངོན་དུ་བྱ་བ་འཐད་པ་དེ་སྒྲུབ་ཀྱི་ཡོད་པ་ཡིན་ཙང་ད་ག་འདྲ་སེ་སླེབས་དགོས་རེད་ལབ་ཡིན་ན། རང་བཞིན་གྱིས་མ་གྲུབ་པ་ལ་མྱང་འདས་མངོན་དུ་བྱ་བ་འཐད་པར་ཐལ་ཟེར་བྱས་ད་ཁ་ཅིག་གི་སྒང་དེ་ལ་མྱང་འདས་དེ་ཉིད་ཀྱི་སྒང་དེ་ལ་རང་བཞིན་གྱིས་མ་གྲུབ་ན་ཨ་ནི་འཕགས་པ་རྣམས་ཀྱིས་མྱང་འདས་མངོན་དུ་བྱ་བ་འཐད་ཀྱི་མ་རེད་ཟེར་སྐད་ཆ་བཤད་སོང་བ་ད་རང་ལུགས་ཀྱིས་འདི་ལ་ག་རེ་ཟེར་ན། མྱང་འདས་མངོན་དུ་བྱས་པ་དེ་རང་བཞིན་གྱིས་མ་གྲུབ་པ་ལ་འཐད་ཀྱི་རེད་མ་གཏོགས་མྱང་འདས་རང་བཞིན་གྱིས་གྲུབ་པ་ལ་ད་མངོན་དུ་བྱ་བ་འཐད་ཡ་ཁོ་རང་ཡོད་མ་རེད་བ་དེ་མེད་དུས་གང་ལ་ད་ག་རེ་སྒྲུབ་གནང་གི་ཡོད་རེད་ཟེར་ལབ་ཡིན་ན་རང་བཞིན་གྱིས་མ་གྲུབ་པ་ལ་མྱང་འདས་མངོན་དུ་བྱ་བ་འཐད་པར་ཐལ་འོ་འདི་གསུངས་གནང་གི་ཡོད་རེད། ག་རེ་ཟེར་ལབ་ཡིན་ན། རྟེན་ཅིང་འབྲེལ་བར་འབྱུང་བ་སྐྱེ་འགག་སོགས་རང་བཞིན་གྱིས་མེད་པ་མངོན་སུམ་དུ་མཐོང་བ་གོམས་པ་བྱས་པ་ལ་བརྟེན་ནས་ཟེར་བྱས། བྱས་ནས། ད་འདི་ན་དེ་ཉིད་མཐོང་ཆོས་མྱ་ངན་འདས་གསུངས་སོང་བ། དེ་ཉིད་མཐོང་ཆོས་མྱ་ངན་འདས་གསུང་ཡོང་དུས། མཐོང་ཆོས་མྱ་ངན་འདས་གསུང་ཡོང་དུས། ད་འདི་ལ་སྔོན་དང་པོ་དེ་ཉིད་ཟེར་འདུག་པ་དེ་ཉིད་ཟེར་དེ། རང་བཞིན་གྱིས་གྲུབ་པས་སྟོང་པ་དེ་ཉིད་ལ་ཟེར་བྱེད་རེད་བ། དེ་ཉིད་ལ་ག་རེ་འཐད་ཀྱི་རེད་ལབ་ཡིན་ན། མྱང་འདས་ཀྱི་རྣམ་གཞག་འཐད་ཀྱི་རེད་གསུང་ཡས་དེ་རེད་བྱས་ཙང་ཀའི་དེ་ཉིད། མཐོང་ཆོས་མྱ་ངན་འདས་གསུང་ཡོང་དུས་གང་ལ། འོ་བྱེད་ཀྱི་རེད་བ་སངས་རྒྱས་བཅོམ་ལྡན་འདས་ལས་རེད་བ་ཆོས་ཐོས་པས་རེད་བ་ཆོས་ཐོས་པས་མཐོང་བའི་ཆོས་ཀྱི་ཚེ་འདི་ཉིད་ལ་མྱ་ངན་ལས་འདས་པར་འགྱུར་བའི་ཕྱིར་འགྱུར་བའི་ཕྱིར་དང་ཟེར་རིགས་པ་ཅིག་རེད། རེད་བ་མྱ་ངན་ལས་འདས་ཤིང་ཟེར་བྱས་སོང་བ་རྒྱུ་མཚན་ཅིག། ད་དོན་དག་ག་རེ་རེད་ཟེར་ལབ་ཡིན་ན་དེ་སྒྲུབ་གནང་གི་ཡོད་རེད་ཁ་ཚ་རང་བཞིན་གྱིས་གྲུབ་པས་སྟོང་པ་ཅིག་ཡོད་རེད་བ་རང་བཞིན་གྱིས་གྲུབ་པས་སྟོང་པ་འདི་ལ་མྱང་འདས་འཐད་ཀྱི་རེད། འདི་ལ་ག་རེ་འཐད་ཀྱི་རེད་ཟེར་ལབ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ལས་ཆོས་ཐོས་པའི་ཚེ་འདི་ག་རང་ལ་ཡང་ཨ་ནེ་བྱེད་ཀྱི་རེད་བ། དགྲ་བཅོམ་པའི་འབྲས་བུ་མངོན་དུ་བྱས་པ་ཟེར་དེ་འཐད་ཀྱི་རེད། མྱང་འདས་མངོན་དུ་བྱས་པ་དེ་འཐད་ཀྱི་རེད་ཟེར་འོ་འདུག་སེ་སྒྲུབ་པ་རེད། བྱས་ནས་འདི་ལ་དེ་ཉིད་མཐོང་ཆོས་མྱ་ངན་འདས་མྱ་ངན་ལས་འདས་ཤིང་ཡིན་ཟེར་དེ་སོང་བ་རེད། ཨ་ནེ། བྱ་བ་བྱས་པ་ཡང་ཡིན་ཟེར་དེ་ག་རེ་སྒྲུབ་ཀྱི་རེད་ཟེར་ལབ་ཡིན་ན། ཨ་ནེ། རང་བཞིན་གྱིས་གྲུབ་པས་སྟོང་བ་བྱས། སྟོང་བ་དེ་གོམས་འདྲིས་ཆེ་བ་ལ་བརྟེན་ནས་ཨ་ནི་ཡིན་གཅིག་གི་རེད་བ་ཉོན་མོངས་པ་ཆ་ཚང་ཟད་པས་ཨ་ནི་མྱང་འདས་ཐོབ་པ་འཐད་ཀྱི་རེད་དེ་ནས་མ་ཟད་དེ་ལ་ག་རེ་འཐད་ཀྱི་རེད་ཟེར་ལབ་ཡིན་ན་དེའི་ཚེ་སྐྱེ་བ་ཟད་དོ་ཚངས་པར་སྤྱོད་པ་བསྟེན་ཏོ། ཨ་ནི་གཅིག་གི་རེད་བ་ངས་བྱ་བ་བྱས་སོ་འདི་ལས་སྲིད་པ་གཞན་མི་ཤེས་སོ་ཟེར་བྱས་ནས་འོ་གཅིག་གི་རེད་བ་བདེན་བཞི་ལ་བྱ་བ་བྱས་སོ་ཟེར་གྱི་ཡོད་རེད་བ་འོ་འདི་ག་ཡང་འཐད་ཀྱི་རེད་ཟེར་དེ་གསུངས་གནང་གི་ཡོད་རེད། འདས་ཤིང་བྱ་བ་བྱས་པ་ཡང་ཡིན་གསུང་ཡོང་དུས་གང་ལྟར་དགྲ་བཅོམ་པ་རྣམས་ཀྱིས་ཨ་ནི་ངས་ག་ཟེར་ན་སྡུག་བསྔལ་ཡོངས་སུ་ཤེས་སོ་ཀུན་འབྱུང་སྤངས་སོ་འགོག་པ་མངོན་དུ་བྱས་སོ་ལམ་བསྒོམ་མོ་ཟེར་བཤད། ཨ་ནི་སྡུག་བསྔལ་ཡོངས་སུ་ཤེས་སོ་ཡང་ཤེས་པར་བྱར་མེད་ཀུན་འབྱུང་སྤངས་སོ་ཡང་འགོག་པ་སྤོང་བར་བྱ། སྤོང་བར་བྱར་མེད། ཨ་ནི་འགོག་པ་མངོན་དུ་བྱས་སོ་ཡང་མངོན་དུ་བྱར་མེད་ལམ་བསྒོམ་མོ་ཡང་བསྒོམ་པར་བྱར་མེད་ཟེར་བྱས་ནས་བདེན་བཞི་ལ་བྱ་བ་བྱེད་ཚུལ་གཅིག། རྣམ་གཞག་སྟོན་གྱི་ཡོད་རེད་བ་རྣམ་གཞག་ཅིག་གསུང་གི་ཡོད་རེད་བ་དེ་འདྲའི་རྣམ་གཞག་དེ་རང་བཞིན་མེད་པ་དེ་ལ་ཚང་མ་འཐད་ཀྱི་རེད་ཟེར་འོ་འདུག་སེ་སྒྲུབ་གནང་གི་ཡོད་རེད། དེ་བྱས། ད་དེ་ནས་ག་རེ་རེད་ལབ་ཡོད་ན། གཅིག། ཆོས་ཉིད་རྟོགས་པའི་ཡེ་ཤེས་ལ་ངོ་བོས་བྱས་པའི་དབྱེ་བ་མེད་པར་བསྟན་པ་ཟེར་གྱི་འདུག་བ། འོ་ན་འདི་ལ་ཡང་རྐང་པ། དྲུག་རེད། གལ་ཏེ་ཆོས་ཤེས་མཇུག་ཐོགས་སུ་འདི་ལ་བྱེ་བྲག་ཡོད་ན་ནི་དངོས་པོ་ཤིན་ཏུ་ཕྲ་བ་ལའང་གང་གིས་སྐྱེ་བར་རྣམ་བརྟགས་པ། རྣམ་པར་མི་མཁས་དེ་ཡིས་ནི་རྐྱེན་ལས་བྱུང་བའི་དོན་མ་མཐོང། འོ་ན་འདི་རེད། བྱས་ནས་ད་འདི་ག་རེ་གསུངས་གནང་གི་རེད་ལབ་ཡོད་ན། དང་པོ་དེ་ལ། ད་དེ། དགག་ཡག་དེ་ག་རེ་བཀག་གི་ཡོད་རེད་ཟེར་ལབ་ཡིན་ན་རང་བཞིན་གྱིས་གྲུབ་པས་ད་གང་ལྟར་རང་བཞིན་གྱིས་གྲུབ་པ་ཟེར་དེ་བཀག་འགྲོ་གི་ཡོད་རེད། བྱས་ནས། ད་དེ་ག་རེ་གསུང་གནང་གི་རེད་ལབ་ན་གལ་ཏེ་ཆོས་ཤེས་མཇུག་ཐོགས་སུ་འདི་ལ་བྱེ་བྲག་ཡོད་ན་ནི་གསུངས་སོང་བ། བྱེད་དུས་གང་ལ་ག་རེ་གསུང་གི་རེད་ལབ་ན། འཁོར་འདས་ཀྱི་ཆོས་རྣམས་ཆོས་ཅན་རང་བཞིན་གྱིས་གྲུབ་པ་ཅུང་ཟད་ཀྱང་མེད་པར་ཐལ་ཟེར་བྱས་ནས་རང་བཞིན་གྱིས་གྲུབ་པ་རང་བཞིན་གྱིས་ཡོད་པ་དེ་བཀག་གི་ཡོད་རེད། བྱས་ནས་ད། རང་བཞིན་གྱིས་མེད་པའི་སྒྲུབ་བྱེད་ལ་ག་རེ་སྒྲུབ་བ་རེད་ལབ་ན། ཨ་ནི་རྐང་པ་དང་པོ་གཉིས་ཀྱིས་ཡོང་བསྡད་ཀྱི་འདུག་བ། བྱེད་ཀྱི་གལ་ཏེ་ཆོས་ཤེས་མཇུག་ཐོགས་སུ་འདི་ལ་བྱེ་བྲག་ཡོད་ན་ནི་ཟེར་གསུངས་སོང་བ་བྱས་དུས་གང་ལ། གལ་ཏེ་རང་བཞིན་གྱིས་ཡོད་ན། ཆོས་ཤེས་ཟེར་བྱས་དུས་གང་ལ་ཆོས་ཤེས་པ་ཟེར་དེ་རེད། ཆོས་ཤེས་པ་ཟེར་ལབ་དུས་གང་ལ། ཨ་ནི་བྱེད་ཀྱི་རེད་བ་ཆོས་དེ་ག་བ་བརྩི་བ་རེད་ཟེར་ལབ་ཡོད་ན་ད་ལྟ་ཁྱེད་ཀྱིས། རེ་བ། རང་འགྲེལ་གྱི་སྐབས་སུ་ལ། མ་རེད་མ་རེད་བྱེད་ཀྱི་རེད་བ། དཔལ་ལྡན་ཟླ་བས་མཛད་པའི་རིགས་པ་དྲུག་ཅུ་པའི་འགྲེལ་པ་ཅིག་འདུག་བ། འོ་དེའི་ནང་ལས། ཨ་ནི། བྱེད་ཀྱི་རེད་བ། མྱང་འདས་དེ་ལ་བཞག་པ་གནང་གི་འདུག་བ། ཆོས་ཟེར་དེ། ཨ་ནི། མྱང་འདས་ལ་བཞག་པ་གནང་གི་འདུག་དེ་ཡིན་དུས་གང་ལ། གལ་ཏེ་རང་བཞིན་གྱིས་ཡོད་ན། ཆོས་ཤེས་ཟེར་གི་ཆོས་དེ། ཨ་ནི། དོན་དམ་པའི་བདེན་པ་མྱང་འདས་ཟེར་དེ་སྦྱར། བྱས་ནས། མྱང་འདས་མངོན་སུམ་དུ་ཤེས་པ་དེའི་འོག་ཏུ་ནི་ཟེར་བྱས། ཨ་ནི། བྱེད་ཀྱི་རེད་བ། དེ་ལ་ག་རེ་གསུངས་སོང་ལབ་ན། བྱེད་ཀྱི། གལ་ཏེ་ཆོས་ཤེས་མཇུག་ཐོགས་སུ་འདི་ལ་བྱེ་བྲག་ཡོད་ན་ནི་གསུངས་སོ་བ། ཆོས་མྱང་འདས་མངོན་སུམ་དུ་ཤེས་པའི་མཇུག་ཐོགས་སུ་ཞེས་ཨ་ནི་ག་རེ་རེད་ལབ་ཡིན་ན་འདི་ལ་བྱེ་བྲག་ཡོད་ན་ནི་གསུངས་ཡོང་དུས་སྒང་ལ་བྱེ་བྲག་འདི་གསུངས་གནང་གི་ཡོད་རེད་ག་རེ་ལབ་ཡིན་ན་གལ་ཏེ་རང་བཞིན་གྱིས་གྲུབ་པ་ཡོད་ན་ཆོས་དོན་དམ་པའི་བདེན་པ་ཨ་ནི་མྱང་འདས་མངོན་སུམ་དུ་ཤེས་པ་དེའི་འོག་ཏུ་ནི་ཨ་ནི་གཅིག་གིས་འདི་ལ་བྱེ་བྲག་ཡོད་ན་ནི་གསུངས་ཡོང་དུས་ཡེ་ཤེས་དེ་ཡི་ངོར་འདི་ལ་གསུངས་ཡོང་དུས་ཡེ་ཤེས་དེ་བསྟན་པ་བྱས། མྱང་འདས་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་སྟོན་པར་བྱེད། ཡེ་ཤེས་དེ་ཡི་ངོ་རུ་སྡུག་བསྔལ་གྱི་བདེན་པ་སོགས་བདེན་པ་ལྷག་མ་རྣམས་ཀྱི་སྣང་ཚུལ་བྱེ་བྲག་ཏུ་ཨ་ནི་དབྱེ་རྒྱུ་ཡོད་དགོས་ཀྱི་རེད། ཡོད་དགོས་ནའང། མྱང་འདས་མངོན་དུ་བྱས་པའི་ཡེ་ཤེས་དེ་ཡི་ངོ་རུ་བདེན་བཞིའི་ཆོས་ཉིད་རོ་གཅིག་ཏུ་གཟིགས་པ་ལས་སྣང་ཚུལ་སོ་སོ་བ་ཡོད་མ་རེད་ཟེར་འོ་འདུག་ཟེར་སྒྲུབ་གནང་གི་ཡོད་རེད། བྱས་ན་ད་དོན་དག་དེ། འདིའི་སྐབས་སུ་ལ་སྒྲུབ་གནང་ཡས་ཀྱི་དོན་དག་ཅིག་ཡོད་རེད་བ། སྙིང་པོ་བྱས་ན་འདི་འདྲས་ཆགས་འགྲོ་གི་ཡོད་ས་རེད་ག་རེ་རེད་ཟེར་ལབ་ཡིན་ན། བྱེ་བྲག་སྨྲ་བས་གསུངས་ཡོང་དུས་ག་རེ་གསུངས་ཀྱི་རེད་ཟེར་ལབ་ཡིན་ན། ཨ་ནི་འདི་ཅིག་གསུང་གནང་གི་ཡོད་རོ་བ། ད་ཕལ་ཆེར་མ་གསུང་ན་དེ་ཡི་འགོག་ཡུལ་གྱི་ཕྱོགས་སྔ་དེ་བྱེ་བྲག་སྨྲ་བ་དྲུག་ཆགས་གི་ཡོད་བས་སོ་འགྲོགས་བྱེད་བྱས་ཤག། རྐང་པ་དང་པོ་གཉིས་ཅིག་འདུག་བ་འོ་འདི་གི་འགོག་ཡུལ་འདི་ལ། ག་རེ་ལབ་ཡིན་ན་བྱེ་བྲག་སྨྲ་བས། ཨ་ནི་ཡིན་ཅིག་གི་རོ་བ་མཐོང་ལམ། ད་གང་ལྟར་འདི་བྱས་ག་རེ་ལབ་ཡིན་ན་ཤེས་བཟོད་སྐད་ཅིག་མ་བཅུ་དྲུག་ཅིག་ཡོད་རོ་བ། ཤེས་བཟོད་སྐད་ཅིག་མ་བཅུ་དྲུག་དེ། ཨ་ནི་ཡིན་ཅིག་གི་རྣམ་པ་མི་འདྲ་བ་བཞག་པ་གནང་གི་ཡོད་རེད་ག་རེ་ལབ་ཡིན་ན། སྡུག་བསྔལ་ཆོས་ཤེས་ཟེར་སྡུག་བསྔལ་ཆོས་ཤེས་དང་ཨ་ནེ་ཡིན་གཅིག་གི་རེད་བ་སྡུག་བསྔལ་ཆོས་བཟོད་ཆོས་ཤེས་ཨ་ནེ་ཡིན་གཅིག་གི་སྡུག་བསྔལ་རྗེས་བཟོད་རྗེས་ཤེས་ཟེར་བྱས། དེ་སྐད་དེ་གི་དམིགས་ཡུལ་དེ་སྡུག་བསྔལ་བདེན་པ་བྱས་རྣམ་པ་ག་རེ་རེད་ཟེར་ལབ་ན་མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་བོ་གང་རུང་གི་རྣམ་པ་ཅན་ཟེར་འདུག་ཟེར་བྱས། དེ་བཞིན་དུ་ཨ་ནེ་ཡིན་གཅིག་གི་རེད་བ་ཀུན་འབྱུང་ཆོས་བཟོད་ཆོས་ཤེས་ཀུན་འབྱུང་རྗེས་བཟོད་རྗེས་ཤེས་ཟེར་བྱས་ཡོང་དུས་སྒང་ལ་དམིགས་ཡུལ་ཀུན་འབྱུང་བདེན་པ་ལ་དམིགས་ནས་རྣམ་པ་ཀུན་འབྱུང་གི་ཁྱད་ཆོས་བཞི་བོ་གང་རུང་གི་རྣམ་པ་ཅན་ཡིན་ཟེར་བྱས་ནས་མདོར་ན་ག་རེ་ཟེར་ལབ་ཡིན་ན། ཨ་ནི་ཤེས་བཟོད་སྐད་ཅིག་མ་བཅུ་དྲུག་ཅིག་ཡོད་རེད་བ། དེ་སྐད་དེ་ག་རེད་ཟེར་ན། ཨ་ནི་དམིགས་རྣམ་ལོགས་ཀ་རེད་ཟེར་དེ་གསུངས་གནང་གི་ཡོད་རེད་བ། དེ་རེད། ཁྱེད་དབུ་མ་ཐལ་འགྱུར་བ་ཡིན་ན། ག་རེ་རེད་ལབ་ཡིན་ན། ད་གང་ལྟར་གཅིག་གི་རེད་བ་བྱེ་བྲག་སྨྲ་བས་ཟེར་བཤད་བ་ཡིན་ན། ཁོང་རང་བཞིན་གྱིས་གྲུབ་པས་སྟོང་པ་ཟེར་དེ་ཁས་མ་བླངས་རེད་བདེན་པར་གྲུབ་པས་སྟོང་པ་ཟེར། བདེན་པར་གྲུབ་པས་སྟོང་པའི་སྟོང་ཉིད་ཟེར་དེ་ཁས་མ་བླངས་པ་ཡིན་ཙང། ཨ་ནེ་གཅིག་གི་རེད་བ་ད་གནས་ལུགས་མཐར་ཐུག་ཟེར་ཅིག་ཡོར་བ་དེ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་ཟེར་འདི་ལས་བཞག་གི་ཡོད་མ་རེད་བ། མ་བཞག་པ་བྱས་ཨ་ནེ་ད་བྱེ་བྲག་སྨྲ་བའི་བཞེད་དོན་སྒང་ལ་གཏོང་ན་ག་རེ་ཟེར་ལབ་ན་བདེན་པ་བཞི་ཡི་ཁྱད་ཆོས་བཅུ་དྲུག་པོ། ཚང་མ་ལ་ད་གང་ལྟར་མཉམ་པར་བཞག་པའི་མཉམ་བཞག་ཡེ་ཤེས་ཡོད་འོ་འདུག་སེ་གསུང་གནང་གི་ཡོར་བ་བྱས་ཙང་ད་ཐལ་འགྱུར་བས་གསུང་ཡོང་དུས་སྒང་ལ་གལ་སྲིད། རང་བཞིན་གྱིས་གྲུབ་པས་སྟོང་པ་ཟེར་དེ་མཉམ་བཞག་ཡེ་ཤེས་ཀྱི་ཨ་ནེ་གཅིག་གི་རེད་བ་དངོས་ཡུལ་ལ་མི་ཤེས་པ་བྱས་རང་བཞིན་གྱིས་གྲུབ་པས་སྟོང་པ་མེད། མེད་ན་ད་དེ་མཉམ་བཞག་ཡེ་ཤེས་ཀྱི་དངོས་ཡུལ་ལ་སླེབས་ས་ཁོ་རང་ཡོད་མ་རེད་བ། མེད་པ་ཡིན་ན་བྱེ་བྲག་སྨྲ་བ་ཁྱེད་རང་བཤད་པ་ནང་བཞིན་གྱི་ཨ་ནི་གཅིག་གི་རེད་བ། ཤེས་བཟོད་སྐད་ཅིག་མ་བཅུ་དྲུག་ཅིག་འདུག་བ་དེ་ལ་ཨ་ནི་གཅིག་གི་རེད་བ་དམིགས་རྣམ་གྱི་བྱེ་བྲག་འབྱེད་རྒྱུ་ཡོད་དགོས་པ་ཡོང་གི་འདུག་བ་དེ་ནང་བཞིན་ཨ་ནི་གཅིག་ཡར་བཞག་ན་འགྲིག་གི་རེད། རེད་དེ་ཡིན་ནས་ལས། ལུགས་འདི་ལ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པ་རེད་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པ་ཟེར་དེ་ག་རེ་ཆགས་བསྡད་ཡོད་རེད་ལབ་ན་གནས་ལུགས་མཐར་ཐུག་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་སྒང་ལ། མཐོང་ལམ་ད་ཉན་ཐོས་ཀྱི་གཅིག་གི་རེད་བ་དབུ་མ་ཐལ་འགྱུར་ལུགས་བྱས་པ་ཡིན་ན་མཐོང་ལམ་བར་ཆད་མེད་ལམ་ག་འདྲས་ཅིག་ཡིན་ནའང་རེད་བ། རྣམ་གྲོལ་ལམ་ག་འདྲས་ཅིག་ཡིན་ནའང་འདྲ་འདུག་གང་དག་ཅིག་གིས་གང་ལ། རྩེ་གཅིག་ཏུ་མཉམ་པར་བཞག་པའི་མཉམ་གཞག་ཡེ་ཤེས་རེད་ཟེར་ལབ་ཡིན་ན་བདེན་བཞིའི་ཆོས་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པའི་མཉམ་གཞག་ཡེ་ཤེས་བདེན་བཞི་རང་བཞིན་གྱིས་གྲུབ་པས་སྟོང་བ་འདི་ལ། རྩེ་གཅིག་ཏུ་མཉམ་པར་བཞག་པའི་མཉམ་གཞག་ཡེ་ཤེས་ཟེར་འདི་བཞག་གི་ཡོག་རེད་མ་གཏོགས་ཨ་གཅིག་གི། འོན་ཆེ། ཐལ་འགྱུར་ལུགས་བྱས་ན་བར་ཆད་མེད་ལམ་དང་རྣམ་གྲོལ་ལམ་ཟེར་འདི་ལ། ཨ་ནི་ཡིན་གཅིག་གི་རེད་བ་ད་རྣམ་པ་མི་འདྲ་བའི་ཁྱད་པར་ཟེར་དེ་ཁྱོན་ནས་བཞག་ས་ཁོ་རང་ཡོད་མ་རེད་བ། འདི་རེད། བྱས་ན་དེ་ཡོང་དུས་གང་ལ་རང་བཞིན་གྱིས་གྲུབ་པས་སྟོང་བ་ཟེར་དེ་མ་བཞག་པ་འདྲ་བོ་བྱས་ཡིན་ན། ཨ་ནི་ཁྱེད་རང་གིས་བཤད་པ་ནང་བཞིན་བྱེ་བྲག་སྨྲ་བ་ཁྱེད་རང་གིས་བཤད་པ་ནང་བཞིན་ཨ་ནི་ཤེས་བཟོད་སྐད་ཅིག་མ་བཅུ་དྲུག་དེ་ལ་ཨ་ནི་རྣམ་པ་མི་འདྲ་བ་བཞག་གི་འདུག་བ་ཟེར་བ་དམིགས་རྣམ་མི་འདྲ་བ་བཞག་གི་འདུག་བ་དེ་ནང་བཞིན་བཞག་ཆོག་གི་རེད་དེ་ལས་ཡིན་ན་ཡང། རང་ལུགས་ལ་ག་རེ་ཟེར་ལབ་ཡོད་ན་ཤེས་བཟོད་སྐད་ཅིག་མ་བཅུ་དྲུག་པོ་གཅིག་འདུག་བ་འདི་ཨ་ནི་གཅིག་གི་ག་རེ་ཟེར་ན་རང་བཞིན་གྱིས་གྲུབ་པས་སྟོང་བ་ཟེར་གྱི་འདུག་བ་རང་བཞིན་གྱིས་གྲུབ་པས་སྟོང་བ་ཟེར་ག་བྱས། སྟོང་བ་དེ་ག་རང་ལ་ཨ་ནི་རོ་གཅིག་ཏུ་མཉམ་པར་བཞག་པའི་སྣང་རོ་གཅིག་ཏུ་མཉམ་པར་བཞག་པ་རེད་དེ་ག་ལ། མཉམ་བཞག་ཡེ་ཤེས་འཕགས་པའི་མཉམ་བཞག་ཡེ་ཤེས་དེ་ག་ལ། འོ་གཅིག་གི་ག་རེ་ཟེར་ན་སྣང་ཚུལ་ལོགས་ཀ་ཟེར་དུས་དེ་ཁྱོན་ནས་ཡོད་མ་རེད་ཟེར་འོ་ད་བསྒྲུབ་བྱའི་དོན་དག་ཁོ་འདུག་ཟེར་རང་ཆགས་བསྡད་ཡོད་རེད། འོ་འདི་འདུག་ཟེར་རེད་བ། གལ་ཏེ་ཆོས་ཤེས་མཇུག་ཐོགས་སུ་འདི་ལ་བྱེ་བྲག་ཡོད་ན་ནི་ཆོས་ཤེས་ཟེར་དེ་ཁོ་མྱང་འདས་ལ་བརྩི་ཡ་ཡང་མྱང་འདས་ལ་མ་བརྩི་བ་བྱས་ཁོ་རང་གཅིག་གི་རེད་བ་དོན་དམ་བདེན་པ་དེ་ག་རང་ལ་བརྩི་ན་ཡང་འགྲིག་ཡས་ཅིག་འདུག་བ། གཅིག་གི་རེད་བ། ཆོས་ཤེས་མཇུག་ཐོགས་སུ་བྱས་ཡོང་དུས་གང་ལ་མྱང་འདས་རང་ལ་བརྩི་བ་འདྲ་བོ་བྱས་ཡིན་ན་ཆོས་ཟེར་དེ་མྱང་འདས་ལ་བརྩི་བ་འདྲ་བོ་བྱས་ན་ཡང་གཅིག་གིས་མཐོང་ལམ་གྱིས་མྱང་འདས་མངོན་སུམ་དུ་རྟོགས་ཀྱི་མ་རེད་བ། གཅིག་གི་རེད་བ། བར་ཆད་མ་སོང་ན་མྱང་འདས་ལ་བརྩི་བྱེད་དོ་སྙམ་པ་བྱ་བའི་ཉན་ཐོས་ཀྱི་མཐོང་ལམ་བར་ཆད་མེད་ལམ་ཡོད་ཟེར་དེ་འདི་བཞག་ས་ཡོད་པ་མ་རེད་བ་བྱས་ཙང་འདི་ཡོང་དུས་གང་ལ། དེ་འདྲ་གཅིག་གིས་གཅིག་གི་མྱང་འདས་དེ་བརྩིས་པ་བཟོ་འདྲ་ཅིག་འདུག་ག་རེ་ཟག་དེ། དཔལ་ལྡན་ཟླ་བའི་ཨ་ནི་འགྲེལ་པ་ཡོད་རེད་བ། འོ་དེ་གི་ནང་ལ་བརྩིས་འདུག། གཅིག་གི་ཆོས་ཟེར་དེ་མྱང་འདས་ལ་བརྩིས་པ་བཟོ་འདྲ་ཅིག་འདུག། ད་ཡིན་ནའི་ལས་རྒྱལ་ཚབ་རིན་པོ་ཆེ་གི་དམ་བཅའ་འདི་མི་འདུག་ཡ་ག་རེ་ཟེར་ན། གཅིག་གི་རེད་བ། རིགས་པ་དྲུག་ཅུ་པའི་ཟིན་བྲིས་ཅིག་འདུག་བ། འོ་འདི་ཡི་མཐོང་ལམ་དེ་ག་རང་ལ་སྦྱར་ནས་གསུངས་འདུག་བྱས་ཡོང་དུས། མཐོང་ལམ་ཟེར་དེ་ཁོ། གཅིག་གི་རེད་བ། ཉན་ཐོས་ཀྱི་མཐོང་ལམ་འདྲ་པོ་ཅིག་ལ་བརྩི་བ་ཡིན་ན་འདི་གི། མྱང་འདས་དེ་མངོན་སུམ་དུ་རྟོགས་གི་ཡོད་མ་རེད་བ། མེད་དུས་གང་ལ། ག་རེ་ཟེར་ན་ཆོས་དེ་དོན་དམ་བདེན་པ་རང་ལ་བརྩིས་ན་ཡང་མ་འགྲིག་ཡ་གཅིག་མི་འདུག་བ་འདུག་ས་རེད་དེ་ཡོང་དུས་གང་ལ། འོ་གཅིག་གི་རེད་བ། ད་འགྲོ་དུས་གང་ལ་ག་འདྲས་རེད་ཟེར་ལབ་ཡོད་ན། འཁོར་འདས་ཀྱི་ཆོས་རྣམས་རང་བཞིན་གྱིས་གྲུབ་པ་ཟེར་དེ་ཅུང་ཟད་ཡོད་པ་མ་རེད། གལ་སྲིད་བྱས་པ་རང་བཞིན་གྱིས་གྲུབ་པ་དེ་ཡོད་ན་ཨ་ནི་ཆོས་ཟེར་དེ་དོན་དམ་བདེན་པ་ལ་སྦྱར་ནས་དོན་དམ་བདེན་པ་མངོན་སུམ་དུ་ཤེས་པ་དེའི་འོག་ཏུ་ནི་ཨ་ནི་གཅིག་གི་ཡེ་ཤེས་དེ་ཡི་ངོ་ལ་སྡུག་བསྔལ་གྱི་བདེན་པ་སྡུག་བསྔལ་གྱི་བདེན་པ་སོགས་ཀྱི་ལྷག་མ་ཨ་ནི་ཡིན་འདི་ག་རེ་ཟེར་ལབ་ཡོད་ན། ཆོས་ཡང་ན་མྱང་འདས་ཆོས་ཟེར་དེ་ག་བ་ལ་ད་གཅིག་གི་དོན་དམ་བདེན་པ་ཟེར་ན་མི་འདུག་གང་ལྟར་བདེན་པའི་རྣམ་པ་ཞིག་ལ་བརྩིས་དང་རེད་བ་ཆོས་ཨ་ནི། ཅིག། དོན་དམ་བདེན་པ་ལ་དགའ་བྱེད་ཆོས་རེ་བ་དོན་དམ་བདེན་པ་མངོན་སུམ་དུ་ཤེས་པ་དེའི་འོག་ཏུ་ལ་ཨ་ནེ་ཅིག་གི་ཡང། ཅིག་གི་རེ་བ། དཔེར་ན་རེ་བ་ཅིག། སྡུག་བདེན་གྱི་ཆོས་ཉིད་མངོན་སུམ་དུ་རྟོགས་པ་དེའི་འོག་ཏུ་ཨ་ནེ་ཀུན་འབྱུང་གི། ཁྱད་ཆོས་མི་རྟག་པ་སོགས་རྒྱུ་ཀུན་འབྱུང་རབ་བསྐྱེད་རྐྱེན་འགོག་པ་ཞི་བ་གྱ་ནོམ་ངེས་འབྱིན་ངེས་འབྱུང། ལམ་རིགས་པ་སྒྲུབ་པ་ངེས་འབྱིན་ཟེར་བྱས་ཡོད་ཨ་དེ་འདྲས་ཀྱི་ཨ་ནེ་ཅིག་གི། རེ་བ་ཅིག་གི་རྣམ་པ་ལ་བྱེ་བྲག་བྱེད་རྒྱུ་ཡོད་གོ་བ་ཞིག་གོ་གི་རེད། ཁྱེད་རང་ན་ཞེས་བྱ་ན་བཞག་དགོས་ཡ་ཆགས་ཀྱི་རེད་རེད་དེ་ཡིན་ནའི་ལས་འདི་འདྲ་ཡོང་ཡ་ཡོད་མ་རེད་འདི་ལ་ག་རེ་རེད་ཟེར་ལབ་ཡོད་ན་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པ་ཡིན་ཙང་འཕགས་པའི་མཉམ་བཞག་ཡེ་ཤེས་འདི་ལ་ཨ་ནི་ཅིག་གི་ག་རེ་ཟེར་ལབ་ཡོད་ན། སྟོང་པ་ཉིད་ལ་གཟིགས་ཚུལ་ལ་མི་འདྲ་བའི་ཁྱད་པར་ཁྱོན་ནས་ཡོད་མ་རེད་ཟེར་འོ་ད་དེ་འདུག་ཟེར་སྒྲུབ་གནང་གི་ཡོད་རེད་དེ་བྱས། ད་དེའི་འོག་དེ་ལ་ག་རེ་གསུངས་སོང་ལབ་ན། རྐང་པ། དེ་བྱས་སོང་བ། དངོས་པོ་ཤིན་ཏུ་ཕྲ་བ་ལའང་གང་གིས་སྐྱེ་བར་རྣམ་བརྟགས་པ་རྣམ་པར་མི་མཁས་དེ་ཡིས་ནི་རྐྱེན་ལས་བྱུང་བའི་དོན་མ་མཐོང་ཟེར་དེ་གསུངས་གནང་སོང་བ། འདིས་ག་རེ་བསྒྲུབ་གནང་གི་ཡོད་རེད་ཟེར་ལབ་ཡིན་ན་བཀའི་ལས་གཞུང་ཕྱོགས་བཀོད་པར་རུང་བྱས་ན་འདིས་ཆགས་བསྡད་ཀྱི་ཡོད་རེད། རྣམ་པར་མི་མཁས་དེ་ཡིས་ནི་ཟེར་བྱས་སོང་བ། རྣམ་པར་མི་མཁས་པའི་སྐྱེས་བུ་དེ་སུ་བྱ་གི་རེད་ཟེར་ལབ་ཡིན་ན་དངོས་སྨྲ་བ་བྱ་བས་རེད། བྱས་ཙང་ཀའི་རྣམ་པར་མི་མཁས་པ་ཟེར་རྣམ་པར་མི་མཁས་པའི་དངོས་པོ་བདེན་པར་སྨྲ་བའི་སྐྱེ་བོ་དེ་ཡིས་ནི་ཆོས་ཅན་ཟེར་དེ་རེད། རྣམ་པར་མི་འགལ་དེ་ཡིས་ནི། འོ། རྐྱེན་ལས་བྱུང་བའི་དོན་མ་མཐོང་ཟེར་བྱས་སོ། རྐྱེན་ལས་བྱུང་བའི་དོན་རང་བཞིན་གྱིས་མེད་པར་རོ་གཅིག་ཏུ་མ་མཐོང་བར་ཐལ་ཟེར་འོ་འདུག་ཟེར། རྐྱེན་ལས་བྱུང་བའི་དོན་མ་མཐོང་ནམ་རྒྱུན་སྟོང་པ་རྟེན་འབྱུང་རྟེན་འབྱུང་སྟོང་པའི་དོན་ཟེར་དེ་གསུངས་གནང་བྱེད་ཡོད་རེད་བ། དེ་རེད་དེ་ཡིན་དུས་གང་ལ། ཨ་ནེ་ཅིག་གིས་རེད་བ། རྟེན་འབྱུང་གི་དོན་རང་བཞིན་གྱིས་གྲུབ་པས་སྟོང་པ་མངོན་སུམ་དུ་མ་མཐོང་བར་ཐལ་ཟེར་བཏང་གི་ཡོད་རེད། ག་རེ་རེད་ཟེར་ལབ་ཡིན་ན། དངོས་པོ་ཤིན་ཏུ་ཕྲ་བ་ལའང་གང་གིས་སྐྱེ་བར་རྣམ་བརྟགས་པ་གསུངས་སོང་བ་དེ་སྒྲུབ་བྱེད་ལ་བཀོད་ཀྱི་ཡོད་རེད། ག་རེ་རེད་ཟེར་ལབ་ཡིན་ན། ཅིག་གི་དེ་ཡིན་པ་ཆོས་ཅན་ལ་འཁྱེར་ཡོང་དུས་རྣམ་པར་མི་མཁས་པའི་ཨ་ནི་ཅིག་གི་རྣམ་པར་མི་མཁས་པའི་སྐྱེ་བོ་འཁོར་འདས་ཀྱི་འོག་དེ་ཡིན་ད་རྣམ་པར་མི་མཁས་པའི་དངོས་པོ་བདེན་པར་སྨྲ་བའི་སྐྱེ་བོ་དེ་ཡིས་ནི་ཆོས་ཅན་ཟེར་བྱས། ད་དངོས་སྨྲ་བ་དེ་བྱེད་མཁན་རེ་བ། རྐྱེན་ལས་བྱུང་བའི་དོན་གསུངས་ཡོང་དུས་གང་ལ་དོན་དག་རྟེན་འབྱུང་གི་དོན་བྱེད་རེ་བ་རང་བཞིན་གྱིས་གྲུབ་པས་སྟོང་པ་ཨ་ནི་མངོན་སུམ་དུ་མ་མཐོང་བར་ཐལ་ཟེར་བྱས་ཁྱོད་ཀྱིས་དངོས་པོ་ཤིན་ཏུ་ཕྲ་འང་ཕྲ་བ་ལའང་གང་གིས་སྐྱེ་ད་གང་གིས་སྐྱེ་བར་རྣམ་བརྟགས་པ་གསུངས་ཡོང་དུས་གང་ལ་ད་རྒྱུ་མཚན་དེ་བཀོད། ཁྱོད་ཀྱིས་དངོས་པོ་ཤིན་ཏུ་ཕྲ་བ་ལའང་ཟེར་བྱས། ཅིག་གི་རེ་བ། གང་གིས་སྐྱེ་བར་རྣམ་པར་བརྟགས་པ་ན། གང་གིས་སྐྱེ་བར་རྣམ་པར་བརྟགས་པ་ན། དོན་དམ་པར་གྲུབ་པར་ཁས་བླངས་པའི་ཕྱིར། འོ་འདུག་ཟེར་དངོས་པོ་ཤིན་ཏུ་ཕྲ་བ་ལ་ཡང། འོ་ད་ཅིག་གི་དངོས་པོ་ཤིན་ཏུ་ཕྲ་བ་རྡུལ་ཕྲ་རབ་ཚུན་ཆད་ནས་བྱས་བདེན་གྲུབ་ཏུ་བལྟ་གི་ཡོད་རེ་བ། འོ་འདུག་ཟེར་དེ་ཡིན་དུས་གང་ལ་ཁྱེད་རང་གིས་བདེན་པར་གྲུབ་པས་སྟོང་པ་ཟེར་དེ་མཐོང་གི་མ་རེད་ཟེར་འོ་འདུག་ཟེར་སྒྲུབ་གནང་ཡ་དེ་རེད། ད་དེ་ནས། གཉིས་པ་འགོག་པ་དེ་སྒྱུ་མ་ལྟ་བུར་བསྟན་པའོ་ཟེར་དེ་ལ་ས་བཅད་གཉིས་རེད། འགོག་པ་རྫས་སུ་གྲུབ་པ་དགག་པ་དང་སྒྱུ་མ་ལྟ་བུའི་འགོག་པ་སྒྲུབ་པའོ་ཟེར། ད་འགོག་པ་རྫས་སུ་གྲུབ་པ་དགག་པ་ཟེར་བྱེད་ཡོད་རེད་པ་དེ་རྫས་སུ་གྲུབ་པ་ཟེར་ལབ་དུས་རང་བཞིན་གྱིས་གྲུབ་པ་དགག་པ་ཟེར་དེ་ག་རང་རེད། བྱས་ནས་ད་འདི་ལ། ཨ་ནི་རྐང་པ་གསུམ་ག་རེད་ཟེར་ན། ཉོན་མོངས་ཟད་པའི་དགེ་སློང་གི་གལ་ཏེ་འཁོར་བ་རྣམ་ལྡོག་ན། ཅི་ཕྱིར་རྫོགས་སངས་རྒྱས་རྣམས་ཀྱིས་དེ་ཡི་རྩོམ་པ་རྣམ་མི་བཤད། རྩོམ་པ་ཡོད་ན་ངེས་པར་ཡང་ལྟ་བར་འགྱུར་བ་ཡོངས་སུ་འཛིན། འདི་རེད། བྱས་ནས་ད་འདི་ལ། ཕྱོགས་སྔ་ཉན་ཐོས་སྡེ་གཉིས་ཀྱིས་ག་རེ་བཤད་ཀྱི་རེད་ལབ་པ་ཡིན་ན། གཅིག་རེ་བ། འཁོར་བ་རང་བཞིན་གྱིས་མེད་ན་ཉོན་མོངས་ཟད་པའི་དགེ་སློང་གིས་འཁོར་བ་ལྡོག་པར་བཤད་པ་དང་འགལ་གྱི་འདུག་ཟེར་རྩོད་པ་དེ་རྩོད་དགོས་ཡོད་རེད། བྱས་ནས་ད་ག་རེ་ཟེར་ན་ཉན་ཐོས་སྡེ་གཉིས་ཀྱིས་འདི་རེ་བ། འཁོར་བ་རང་བཞིན་གྱིས་མ་གྲུབ་ན་འཁོར་བ་མེད་དགོས་ཀྱི་རེད། འཁོར་བ་མེད་པར་འགྲོ་བ་ཅི་ཡིན་ན་ཨ་ནི་གཅིག་གིས་རེ་བ། འཁོར་བ་སྤོང་བྱེད་ཀྱི་རེ་བ། ཉོན་མོངས་ཟད་བྱེད་འཁོར་བ་སྤོང་བྱེད་འདི་གི་ཐབས་བསྟེན་དགོས། མེད་མཁན་ཆགས་འགྲོ་གི་ཡོད་རེ་བ། དེ་ནས་ཨ་ནི་གཅིག་གིས་འཁོར་བ་སྤངས་པའི་དགེ་སློང་ཟེར་དེ་ཨ་ནི་མེད་པ་ཆགས་འགྲོ་གི་ཡོད་རེ་བ་འདི་རེད་དེ་ཡིན་དུས་གང་ལ། འཁོར་བ་རང་བཞིན་གྱིས་མེད་ན་ཉོན་མོངས་ཟད་པའི་དགེ་སློང་གིས་འཁོར་བ་ལྡོག་པར་བཤད་པ་དང་འགལ་གྱི་འདུག་ཟེར་འོ་འདུག་ཟེར་རྩོད་པ་བརྩད་ཀྱི་ཡོད་རེད། ད་འདི་གི་ལན་ལ་ག་རེ་གསུངས་པ་རེད་ལབ་ན། ཉོན་མོངས་ཟད་པའི་དགེ་སློང་གིས་གལ་ཏེ་འཁོར་བ་རྣམ་ལྡོག་ན་ཟེར་བྱས་རེ་བ། བྱས་ཡོང་དུས་གང་ལ།

འོ་གཅིག་གིས་ཉན་ཐོས་སྡེ་གཉིས་ཀྱིས་དེ་ག་རང་ཁས་བླང་གི་རེད་བ། འདི་ཡིན་དུས་གང་ལ། ད་རང་ལུགས་ཀྱིས་ག་རེ་གསུངས་གནང་གི་ཡོད་རེད་ལབ་ན། ཉོན་མོངས་ཟད་པའི་དགེ་སློང་གིས་གལ་ཏེ་འཁོར་བ་རྣམ་ལྡོག་ན་ཟེར་གྱི། གལ་ཏེ་འཁོར་བ་རྣམ་ལྡོག་ན་ཟེར་དེ་ག་རེ་བཤད་ཀྱི་རེད་ཟེར་ལབ་པ་ཡིན་ན། གལ་ཏེ་ཁྱེད་རང་རང་བཞིན་གྱིས་གྲུབ་པའི་འཁོར་བ་དེ་རྣམ་པར་ལྡོག་ན་ཟེར་དེ་རེད། བྱས་ཙང་ད་འདི་ཉན་ཐོས་སྡེ་གཉིས་ཀྱིས་དེ་ག་རང་འདོད་ཀྱི་རེད་བ། ཉོན་མོངས་ཟད་པའི་དགེ་སློང་གིས་འཁོར་བ་སྤངས་པ་རེད། འཁོར་བ་སྤངས་ན་ཟེར་གྱི་འཁོར་བ་རང་བཞིན་གྱིས་གྲུབ་པའི་འཁོར་བ་སྤངས་པ་རེད་དེ་ག་རང་འདོད་ཀྱི་རེད་བ། འོ་འདི་རེད་འདི་ཡིན་དུས་ཉན་ཐོས་སྡེ་གཉིས་ཀྱིས་ག་རེ་ཟེར་ན་འཁོར་བ་རང་བཞིན་གྱིས་མ་གྲུབ་ན་འཁོར་བ་སྤང་ཡ་ཡོང་གི་མ་རེད། འཁོར་བ་སྤང་ང་ཟེར་དེ་འཁོར་བ་རང་བཞིན་གྱིས་གྲུབ་པ་ལ་འཁོར་བ་སྤང་ཡ་རག་གི་རེད་ཟེར་འདུག་ཟེར་བ་དེ་རེད་དེ་ཡིན་དུས་གང་ལ་འང་ད་རང་ལུགས་ཀྱིས་ཉོན་མོངས་ཟད་པའི་དགེ་སློང་གི་གལ་ཏེ་འཁོར་བ་རྣམ་ལྡོག་ན་གསུངས་ཡོང་དུས་ཉན་ཐོས་སྡེ་གཉིས་ཁྱེད་རང་ལྟར་ན་ཟེར་བ་ཉོན་མོངས་ཟད་པའི་དགེ་སློང་གི་ཨ་ནི་གལ་ཏེ་ཅེས་འཁོར་བ་རང་མཚན་རྣམ་པར་ལྡོག་ན་ཟེར་འཁོར་བ་རང་གི་མཚན་ཉིད་གྲུབ་པ་རྣམ་པར་ལྡོག་ན་ཟེར་དེ་རེད། དེ་འདྲ་ཡིན་ན་ཅི་ཕྱིར་རྫོགས་སངས་རྒྱས་རྣམས་ཀྱིས་དེ་ཡི་རྩོམ་པ་རྣམ་མི་བཤད་གསུངས་ཡོང་དུས་གང་ལ་ག་རེ་གསུངས་པ་རེད་ལབ་ན་ཨ་ནི་རྒྱུ་མཚན་ཅིའི་ཕྱིར་ན། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡེ་ཚེ་རེད་བ་ཅི་ཕྱིར་རྫོགས་སངས་རྒྱས་རྣམས་ཀྱིས་གསུངས་སོ། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས། འཁོར་བ་རང་མཚན་དེ་ཡི་ཐོག་མའི་རྩོམ་པ་རྣམ་པར་མི་བཤད་དེ་བཤད་རིགས་པར་ཐལ་ཟེར་དེ་རེད་དེ་ཡི་རྩོམ་པ་རྣམ་མི་བཤད། འོ། རྒྱུ་མཚན་དེ་ག་རེ་རེད་ལབ་ཡིན་ན་འཁོར་བའི་ཐ་མ་ལྡོག་པར་ལུང་བསྟན་པ་གང་ཞིག་དེ་གཉིས་མཚུངས་པའི་ཕྱིར་ཟེར་འོ་འདུག་ཟེར་སྒྲུབ་གནང་གི་ཡོད་རེད། བྱས་ནས་ད་དོན་དག་ག་རེ་གསུངས་གནང་གི་ཡོད་རེད་ཟེར་ལབ་ཡིན་ན་འདི་གི་གསུངས་ཡས་འདི་ལ། ཁྱེད་རང་གཅིག་གི་རེད་བ། ཉོན་མོངས་སྤངས་པའི་དགྲ་བཅོམ་པ་ཡིན་འདུག་བ། ཉོན་མོངས་སྤངས་པའི་དགྲ་བཅོམ་པ་འདི་གིས་འཁོར་བ་རང་མཚན་པ་དེ་ཨ་ནི་རྣམ་པར་ལྡོག་པ་རེད་ཟེར་རང་བཞིན་གྱིས་གྲུབ་པའི་འཁོར་བ་རྣམ་པར་ལྡོག་པ་རེད་ཟེར་འོ་འདུག་ཟེར། གཅིག་གི་རེད་བ་ལབ་གི་འདུག་བ། རང་བཞིན་གྱིས་གྲུབ་པའི་འཁོར་བ་དེ་ལྡོག་ཡས་ཡོད་ན་ཨ་ནི་ག་རེ་རེད་ཟེར་ལབ་ཡིན་ན། གཅིག་གིས་རེད་བ་རང་བཞིན་གྱིས་གྲུབ་པའི་འཁོར་བ་ཟེར་གྱི་ཡོད་རེད་བ། འདི་ལ་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མའི་ཨ་ནི་གཅིག་གིས་རྩོམ་པ་ཡང་ཡོད་དགོས་རེད་ཐོག་མ་ཡོད་དགོས་རེད་མདོར་ན་རེད་བ་འཁོར་བ་ལ་ཐོག་མ་ཡོད་དགོས་རེད། རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐ་མ་ཡོད་པ་ནང་བཞིན་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཨ་ནི་གཅིག་གིས་ཐོག་མ་ཡང་ཡོད་དགོས་བ་ཆགས་ཀྱི་རེད་ཟེར་གྱི་བཤད་ཀྱི་ཡོད་རེད། དེ་འདྲ་ཡིན་དུས་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མ་ཡོད་ན་ག་རེ་ཆགས་བསྡད་ཀྱི་རེད་ལབ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི་ཅིག་གི་རེད་བ་འཁོར་བ་ལ་ཐོག་མ་ཡོད་རེད་ཟེར་བྱས་ནས་ལུང་བསྟན་དགོས་ཀྱི་རེད་དེ་བསྟན་མི་འདུག་བ། སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་བ་ལ་ཐོག་མ་ཡོད་རེད་ཟེར་ལུང་བསྟན་དགོས་ཡ་གི་རང་བཞིན་གྱིས་གྲུབ་པའི་འཁོར་བ་བྱས། རང། འཁོར་བ་རང་བཞིན་གྱིས་གྲུབ་པ་ཡིན་ན་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མ་ཡོད་དགོས་ཀྱི་རེད་ཡོད་དགོས་བ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ལུང་བསྟན་དགོས་ཀྱི་རེད་རྒྱུ་མཚན་དེ་ག་རེ་རེད་ཟེར་ལབ་ཡོད་ན་སངས་རྒྱས་བཅོམ་ལྡན་འཁོར་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་བ་ལ་ཐ་མ་ཡོད་བ་རེད་ཟེར་ལུང་བསྟན་གནང་འདུག་བ་འོ་དེ་དང་གཅིག་པ་རེད་འདུག་བ་ཟེར་འོ་འདུག་སེ་སྒྲུབ་གནང་གི་ཡོད་རེད་དེ་བྱས། ད་དེ་ཡི་མཇུག་དེ་ལ། རྩོམ་པ་ཡོད་ན་ངེས་པར་ཡང་ལྟ་བར་འགྱུར་བ་ཡོངས་སུ་འཛིན་ཟེར་བྱས་གསུངས་པ་དེ་ག་རེ་གསུང་གི་ཡོད་རེད་ཟེར་ལབ་ཡིན་ན། ཨ་ནི་ཅིག་གི་རེད་བ་དེ་ཟེར་གི་ཡོད་རེད། རྩོམ་པ་ཡོད་ན་ངེས་པར་ཡང་ལྟ་བར་འགྱུར་བ་ཡོངས་སུ་འཛིན་ཟེར་བྱས་ཡོང་དུས་སྒང་ལ། ངེས་པར་ཡང་ལྟ་བར་འགྱུར་བ་ཡོངས་སུ་འཛིན་བྱས་གསུངས་པ་དེ་ག་རེ་གསུང་གི་རེད་ལབ་ན། དངོས་པོ་སྨྲ་བའི་གང་ཟག་རྣམས་ཆོས་ཅན་ད་ཉན་ཐོས་སྡེ་གཉིས་རེད་བ་ཉན་ཐོས་སྡེ་པའི་གང་ཟག་རྣམས་ཆོས་ཅན་ཟེར། ངེས་པར་དུ་ངེས་པར་ཡང་ལྟ་བར་འགྱུར་བ་ཡོངས་སུ་འཛིན་བྱས་ཡོང་དུས་སྒང་ལ་ངེས་པར་ཡང་རྒྱུ་ལ་སྐུར་བ་འདེབས་པའི་ལྟ་བ་བྱས་ཡོངས་སུ་འཛིན་པ་ཉིད་དུ་འགྱུར་བར་ཐལ་ཟེར་དེ་རེད་འཁོར་བ་ལ་ཐོག་མའི་རྩོམ་པ་བྱས་འཁོར་བ་ལ་ཐོག་མའི་རྩོམ་པ་ཡོད་པས་རྩོམ་པ་ཡོད་ན་ཟེར་དེ་རྒྱུ་མཚན་ལ་བཀོད་པ་རེད་འཁོར་བ་ལ་ཐོག་མའི་རྩོམ་པ་ཡོད་ན་ཟེར་དེ་ཐོག་མ་ཐོག་འཁོར་བ་ལ་ཐོག་མ་ཡོད་པས་འོ་འདི་ག་རང་ལབ་ཡས་དེ་རེད།

རང་བཞིན་གྱིས་གྲུབ་པའི་འཁོར་བ་དེ་ལ་ཐོག་མ་ཡོད་ན་ཅིག་རེད་བ། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་ཟེར་ལབ་ཡོད་ན་འཁོར་བ་ལ་ཐོག་མ་ཡོད་རེད་ཟེར་ལུང་བསྟན་དགོས་ཀྱི་རེད་དེ་ཡིན་ནའང་འདི་ལུང་ཁྱོན་ནས་བསྟན་གནང་མི་འདུག་བ་ཟེར་འོ་འདུག་ཟེར་ཨ་ནི་ཅིག། སྒྲུབ་གནང་གི་འདུག་བ། སྒྲུབ་གནང་དུས་སྒང་ལ་དེའི་ཁྱབ་འབྲེལ་འགྲོ་སྟངས་དེ་ག་འདྲས་འགྲོ་གི་རེད་ཟེར་ད་སྐད་ཆ་རེད་བ་ག་རེ་ཟེར་ན། རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐ་མ་ཐ་མ་ཡོད་བ་ནང་བཞིན་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མ་ཡོད་དགོས་ཀྱི་རེད།

ཁོ་པ་གིས་ག་རེ་ཟེར་ལབ་ཡོད་ན་ཁོ་པས། ཨ་ནི། རྫས་རྒྱུན་ཐོག་མ་མེད་པ་ཟེར་དེ་བཞག་ས་ཁྱོན་ནས་རག་གི་ཡོད་མ་རེད་དེ་འདྲས་ཡིན་དུས་ཁྱེད་རང་ཨ་ནི་ཅིག་གི་རྒྱུ་འབྲས་ལ་སྐུར་བ་འདེབས་པའི་སྐུར་འདེབས་སུ་འགྲོ་གི་འདུག་ཟེར་རང་ལུགས་ཀྱི་དགག་པ་འདུག་སེ་མཛད་གནང་གི་འདུག་བ། དེ་རེད་དེ་ཡིན་དུས་སྒང་ལ་ད་ང་རང་ཚོས་དེ་ནས་དབྱེ་བ་ཕྱེ་ཡོང་དུས། རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐ་མ་ཡོད་ན་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མ་ཡོད་དགོས་པ་ག་འདྲས། རྒྱུ་མཚན་ག་རེ་རེད་ཟེར་དེའི་སྐད་ཆ་གླེང་དགོས་རེད་བ། དེ་ཡིན་དུས་གང་ལ། ད་འགྲོ་སྟངས་དེ་ཕལ་ཆེར་དེ་མིན་ནམ་བསམ་གྱི་ཡོད་རེད། རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐ་མ་ཡོད་ན། དེ་འདྲས་ཀྱི་འཁོར་བ་ལྡོག་ཡས་དེ་ག་རེ་རེད་ཟེར་ལབ་ཡོད་ན་རྒྱུ་རྐྱེན་ལ་མ་ལྟོས་བར་ལྡོག་དགོས་ཀྱི་ཡོད་རེད་བ། དེ་རྒྱུ་མཚན་ག་རེ་ཆགས་བ་རེད་ཟེར་ལབ་ཡོད་ན་རང་བཞིན་གྱིས་གྲུབ་པ་ཟེར་དེ་ལ་རྒྱུ་རྐྱེན་ལ་མ་ལྟོས་དགོས་བ་རེད་དེ་ཡིན་དུས་འཁོར་བ་རང་བཞིན་གྱིས་གྲུབ་པ་ཡིན་ན་དེ་ལྡོག་ཡས་དེ་རྒྱུ་རྐྱེན་ལ་མ་ལྟོས་བར་ལྡོག་དགོས་བ་ཆགས་ཀྱི་འདུག་བ། བྱས་ཙང་དེ་ཡིན་དུས་སྒང་ལ། འཁོར་བ་ལྡོག་པ་རྒྱུ་རྐྱེན་ལ་མ་ལྟོས་བར་ལྡོག་དགོས་ཀྱི་ཡོད་ན། བར་ལྡོག་གི་ཡོད་ན། ཨ་ནི་ཅིག་གི་འཁོར་བ་གྲུབ་པ་འདི་ཡང་ག་རེ་ཟེར་ན་རྒྱུ་རྐྱེན་ལ་མ་ལྟོས་བར་གྲུབ་དགོས་ཀྱི་རེད་ཟེར་འདི་རེད། རྒྱུ་རྐྱེན་ལ་མ་ལྟོས་བར་གྲུབ་པ་ཡིན་ན་ག་རེ་ཆགས་བསྡད་ཀྱི་རེད་ཟེར་ལབ་ཡོད་ན་དང་པོ་འདི་ནས་གྲུབ་པ་རེད་ཟེར་གི་ད་ནི་ས་མཚམས་ངེས་པ་ཅན་ཞིག་བཞག་དགོས་གི་རེད་ཟེར་འོ་འདུག་ཟེར་རེད། བྱས་ནས་དེ་ཡིན་དུས་སྒང་ལ། དེ་འདྲ་ཡིན་ན་ད་འཁོར་བ་ལ་ཐོག་མ་བཞག་དགོས་གི་རེད་ཟེར་ཐོག་མ་ཡོད་དུས་སྒང་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་བ་ལ་ཐོག་མ་ཡོད་རེད་ཟེར་ལུང་བསྟན་བྱེད་དགོས་གི་འདུག་བྱས་ཙང་ལུང་བསྟན་མཛད་མི་འདུག་ཟེར་བྱས་ནས་འོ་ད་དཔེ་དགག་པ་མཛད་སྟངས་དེ་ཕལ་ཆེར་དེ་འདྲས་མིན་འགྲོ་བསམ་བསམ་འདྲ་པོ་ཞིག་རེད། བྱས་ནས་ད་ལྟ་འདི། འགྲེལ་པ་ཡོད་ར་བ་འགྲེལ་པའི་ནང་ལ་ག་རེ་གསུངས་འདུག་ལབ་ན། འདི་འདྲས་གསུངས་གནང་བཞག་པ་མི་མཁྱེན་ཏེ་མ་གསུངས་སམ། གཞན་ཞིག་གི་ཕྱིར་མ་གསུངས་ཞེས་བྱ་ཟེར་གསུངས་རེད། དེ་ལ་བཅོམ་ལྡན་འདས་ནི་ཐམས་ཅད་མཁྱེན་པར་ཁས་ལེན་པའི་ཕྱིར་མི་མཁྱེན་པ་ནི་མི་སྲིད་དོ་ཟེར་བྱས། གཞན་ཞིག་གི་ཕྱིར་མ་གསུངས་ཞེས་བྱ་ནི་དེ་ཡང་མི་རིགས་སོ། ཟེར། དེ་འདྲས་གསུངས་གནང་བཞག་ཨ་ལེགས་ངས་དང་པོ་འདི་ག་རེ་གསུངས་གནང་གི་ཡོད་རེད་ལབ་ན། འཁོར་བ་ལ་ཐོག་མ་ཟེར་དེ་ཡོད་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ངེས་པར་དུ་གསུངས་དགོས་ཀྱི་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་མི་འདུག་བ། མ་གསུངས་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས། མ་མཁྱེན་པའི་རྒྱུ་མཚན་གྱིས་མ་གསུངས་པ་རེད་པས་ལབ་ན། དེ་འདྲས་མ་རེད། མི་མཁྱེན་ཏེ་མ་གསུངས་སམ་གཞན་ཞིག་གི་ཕྱིར་མ་གསུངས་ཞེས་བྱ། ཟེར་བ། མི་མཁྱེན་པའི་རྒྱུ་མཚན་གྱིས་མ་གསུངས་པ་རེད། ཡང་ན་དགོས་པ་གཞན་ཅིག་གཟིགས་ནས་དེའི་ཆ་ནས་ཨ་ནི་འཁོར་བ་ལ་ཐོག་ཐོག་མ་ཡོད་རེད་ཟེར་མ་གསུངས་པ་རེད་ཟེར་འོ་འདུག་སེ་བཤད། དེ་ལ་བཅོམ་ལྡན་འདས་ནི་ཐམས་ཅད་མཁྱེན་པར་ཁས་ལེན་པའི་ཕྱིར་མི་མཁྱེན་པ་ནི་མི་སྲིད་དོ་ཟེར། འོང་བྱེད་ན་འདི་ཡིན་དུས་གང་ལ། འཁོར་བ་ལ་ཐོག་མ་ཐོག་མ་ཡོད་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་མ་མཁྱེན་པའི་རྒྱུ་མཚན་གྱིས་ཨ་ནི་གསུངས་ཡོད་མ་རེད་ཟེར་དེ་བཞག་ས་ཡོད་མ་རེད་ག་རེ་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཐམས་ཅད་མཁྱེན་པ་ཡིན་ཙང་མི་མཁྱེན་པ་ཅི་ཡང་ཡོད་མ་རེད་ཟེར་འདུག་སེ་བྱས། ཡང་དམིགས་ཡུལ་ལམ་དགོས་པ་གཞན་ཞིག་གི་ཆ་ནས་མ་གསུངས་པ་རེད་ཟེར་དེའང་རིགས་ཀྱི་མ་རེད། གཞན་ཞིག་གི་ཕྱིར་མ་གསུངས་ཞེས་བྱ་བྱ་ནི་དེའང་མི་རིགས་སོ། དེ་རྒྱུ་མཚན་ག་རེ་རེད་ཟེར་ལབ་པ་ཡིན་ན་ཟོ་ཆུན་གྱི་ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ལྟར་ཐོག་མ་མེད་པའི་ཕྱིར་མ་གསུངས་ཞེས་བྱ་ནི། དེ་ལྟ་ན་ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ལྟར་ཐོག་མ་མེད་པ་དེ་བཞིན་དུ་དེ་ཡི་ཐ་མ་ཡང་མེད་པར་འགྱུར་ཏེ་ཞེས་གསུངས། འདི་གསུངས་རེད་འདི་ཡིན་དུས་ག་རེ་གསུངས་ཀྱི་རེད་ལབ་པ་ཡིན་ན། གཅིག་གིས་རེ་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་བ་ལ་ཐོག་མ་ཐོག་མ་ཡོད་རེད་ཟེར་གསུང་གི་མ་རེད་མ་གསུངས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ལབ་ན་འཁོར་བ་ལ་ཐོག་མ་ཟེར་དེ་ཁྱོན་ནས་ཡོད་མ་རེད་བ་ཐོག་མ་ནི་མེད་པ་ཡིན་ཙང་འོ་འདི་གི་ཆ་ནས་འཁོར་བ་ལ་ཐོག་མ་གཅིག་གིས་ཡོད་རེད་ཟེར་མ་གསུངས་པ་རེད་ཟེར་འདུག་སེ་ལབ་ཀྱི་ཡིན་ན། དེ་འདྲ་ཡིན་ན་ཁྱེད་རང་གཅིག་པ་རེད་ག་རེ་རེད་ཟེར་ལབ་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་བ་ལ་ཐོག་མ་མེད་པའི་རྒྱུ་མཚན་གྱིས་མ་གསུངས་སོ་ཟེར་ལབ་པ་ཡིན་ན། ཁྱེད་རང་གིས་འཁོར་བ་རང་བཞིན་གྱིས་གྲུབ་པ་ཁས་ལེན་གྱི་འདུག་བ། འཁོར་བ་རང་བཞིན་གྱིས་གྲུབ་པ་ལ་ཐོག་མ་མེད་པ་ཁས་ལེན་གྱི་ཡིན་ན་འཁོར་བ་རང་བཞིན་གྱིས་གྲུབ་པ་ལ་ཨེ་ལས་བྱེད་ཀྱི་རོ་བ་ཐ་མ་ཡང་མེད་དགོས་ཀྱི་རེད། འོང་འདུག་ཟེར་བ་རིགས་འགྲེ་ཕར་ཚུར་བཏང་གནང་གི་འདུག་གང་ལྟར། བྱེད་ཀྱི་འགྲེལ་པའི་ནང་ལ་དེ་འདྲས་གསུངས་གནང་བཞག་དེ་ཡིན་དུས་གང་ལ། འོང་བྱེད་ཀྱི། གང་ལྟར་འདི་ལ། དེ་གསུངས་སོང་བ་ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ལྟར་ཐོག་མ་མེད་པའི་ཕྱིར་མ་གསུངས་ཞེས་བྱ་ན་ཞེས་བྱ་ནི་ཟེར་བཞིན་དུ་གསུངས་འདུག་འོང་བྱེད་ཀྱི་འཁོར་བ་ལ། ཐོག་མ་ཡོད་པར་ལུང་བསྟན་ཡོད་པ་མ་རེད་ཟེར་སངས་རྒྱས་བཅོམ་ལྡན་འདས་ཀྱིས། ག་རེ་ཟེར་ན་ལུང་མ་བསྟན་པའི་རྒྱུ་མཚན་དེ་འཁོར་བ་ལ་ཐོག་མ་ཡོད་པ་མ་རེད་ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ནང་བཞིན་ཐོག་མ་ཁྱོན་ནས་ཡོད་པ་མ་རེད་ཟེར་འདུག་སེ་ལན་བཏབ་པ་འདི་ལ། ཨེ་ནི་རང་ལུགས་ཀྱི་ཕར་དགག་པ་བྱས་ཡོང་རྒྱུ་གང་ལ། དེ་ལྟ་ན་ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ལྟར་ཐོག་མ་མེད་པ་དེ་བཞིན་དུ་དེ་ཡི་ཐ་མ་ཡང་མེད་པར་འགྱུར་ཏེ་ཟེར་འོ་འདི་འདྲས་གསུངས་གནང་བཞག། དེ་ཡིན་དུས་གང་ལ། ཁྱེད་རང་རང་ལུགས་ལ་འཁོར་བ་ལ་ཐོག་མ་ཡོད་པ་མ་རེད་ཐ་མ་ཡོད་རེད་བ། དེ་དེ་ཡིན་ན་ལས་འདི་གི། ཟོ་ཆུན་གྱི་རྒྱུད་མོའི་འཁྲུལ་འཁོར་ནང་བཞིན་ཐོག་མ་མེད་པ་ཡིན་ན་དེ་བཞིན་དུ་ཐ་མ་ཡང་མེད་པར་འགྱུར་རོ་ཟེར་གསུངས་ཡོང་དུས་འདི་ག་རེ་བཀག་པ་གནང་གི་ཡོད་རེད་ཟེར་ལབ་ཡོད་ན། རང་བཞིན་གྱིས་གྲུབ་པའི་འཁོར་བ་ཟེར་དེ་ལ་ཐོག་མ་མེད་པ་ཡིན་ན་དེ་ནང་བཞིན་ཨ་ནི་ཐ་མ་ཡང་མེད་དགོས་ཀྱི་རེད་ཟེར་འོ་འདུག་སེ་སྒྲུབ་གནང་གི་ཡོད་རེད། བྱས་ཙང་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐོག་མ་མེད་ན་ཐ་མ་ཡང་མེད་དགོས་པའི་རྒྱུ་མཚན་ག་རེ་བྱས་པ་རེད་ཟེར་ལབ་ཡོད་ན། འདི་ག་རེ་ཟེར་ལབ་ཡོད་ན། རང་བཞིན་གྱིས་གྲུབ་པ་ལ་ཨ་ནི་གཅིག་གིས་རྒྱུ་འབྲས་ཀྱི་རྣམ་གཞག་ཁྱོན་ནས་འཐད་ཀྱི་ཡོད་མ་རེད་པ་འཐད་ཀྱི་མེད་པ་ཡིན་ཙང། ཨ་ནི་ཡིན་གཅིག་གིས་ག་རེ་ཟེར་ན་རང་བཞིན་གྱིས་གྲུབ་པའི་འཁོར་བ་ལ་ཐ་མ་བཞག་པ་ཡིན་ན་འདིའི་ཐ་མ་དེ་ག་རེ་ཟེར་ལབ་ཡོད་ན། འཁོར་བ་ཟད་དེ་ཟད་མཐའ་ཅིག་བཞག་པར་འགྲོ་ཕྱིན་ན་ག་རེ་གིས་ཟད་དགོས་ཀྱི་རེད་ཟེར་ལབ་ཡོད་ན་ཁོ་རང་གཉེན་པོའམ་གཅིག་གིས་རེད་པ་རྒྱུ་རྒྱུ་རྐྱེན་གྱི་སྟོབས་ཀྱིས་ཟད་དགོས་པ་ཆགས་ཀྱི་རེད་པ་རང་བཞིན་གྱིས་གྲུབ་པ་ལ་རྒྱུ་འབྲས་ཀྱི་གཅིག་གིས་རྣམ་གཞག་འཐད་ཀྱི་མེད་པ་ཡིན་ཙང། ཨ་ནི་གཅིག་གིས་གཉེན་པོ་གོམས་པ་ལ་བརྟེན་ནས་འཁོར་བ་ཟད་ཟད་དེ་ཡོང་ས་ཡོད་མ་རེད་དེ་མེད་དུས་སྒང་ལ་འཁོར་བ་ལ་མཐའ་མ་ཡང་མེད་དགོས་ཀྱི་རེད་འོ་འདུག་སེ་སྒྲུབ་ཡས་རེད་དོན་དངོས་ཐོག་ག་རེ་བྱས་པ་རེད་ཟེར་ན། རང་བཞིན་གྱིས་གྲུབ་པ་ཞིག་ཡིན་ཕྱིན་ཆད་འདི་ལ་ད་གང་ལྟར་འཁོར་བ་རང་བཞིན་གྱིས་གྲུབ་པ་ཡིན་ན་ག་རེ་ཆགས་ཀྱི་རེད་ཟེར་ལབ་ཡོད་ན། འཁོར་བ་ལ་མཐའ་མ་ཡོད་པ་ནང་བཞིན་ཐོག་མ་ཡང་ཡོད་དགོས་ཀྱི་རེད་ཡང་གཅིག་གིས་ཐོག་མ་མེད་པ་ནང་བཞིན་མཐའ་མ་ཡང་མེད་དགོས་ཀྱི་རེད་འོ་འདུག་སེ་རེད་པ་འཁྱམ་གྱི་སྟེང་ནས་སྒྲུབ་པ་ཕལ་ཆེར་འདི་འདྲ་ཡིན་ས་རེད་བསམ་གྱི་འདུག་འདི་རེད་ཞག